ཨ་མི་རི་ཀའི་རྒྱལ་ས་ཝཱ་ཤིང་ཏོན་ནས་ཨ་རིའི་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱིས། འདི་ནི་རྒྱལ་སྤྱིའི་གསར་འགྱུར་ཆེ་ཁག་གི་རྒྱབ་ལྗོངས་ངོ་སྤྲོད་བྱེད་ཡག་གི Podcast བསྐྱར་ཞིབ་ཟེར་བའི་ལས་རིམ་དེ་རེད། ང་ཚེ་བརྟན་དབང་ཕྱུག་ཡིན། ཉེ་དུས་ཉི་ཧོང་གི་སྲིད་བློན་ཁི་ཤི་དཱ། ཨ་མི་རི་ཀས་གཙོ་བོ་བྱས་པའི་མཐུན་གྲོགས་རྒྱལ་ཁབ་ཁག་ལ་འཚམས་འདྲིར་ཕེབས་ཏེ། རྒྱལ་ཁབ་དེ་དག་དང་དམག་དོན་གྱི་འབྲེལ་བ་སྔར་ལས་དམ་ཟབ་གཏོང་རྒྱུའི་གྲོས་མཐུན་ཁག་ཅིག་བཞག་ཡོད་པ་རེད། ཡང་རྒྱལ་ནང་དུ་ཉི་ཧོང་གི་སྲིད་བློན་མཆོག་ནས་རྒྱལ་སྲུང་གི་འགྲོ་གྲོན་ཧ་ལམ་ལྡབ་གཅིག་ཙམ་སྤར་རྒྱུའི་སྙན་ཐོ་ཞིག་གྲོས་ཚོགས་ལ་ཕུལ་ཡོད་པས་ད་རིང་ང་ཚོའི Podcast བསྐྱར་ཞིབ་ལས་རིམ་འདིའི་ནང་ལ་ཡང་ཉི་ཧོང་གི་རྒྱལ་སྲུང་ཐབས་ཇུས་ལ་འགྱུར་བ་ཆེན་པོ་དེ་ཙམ་འགྲོ་དགོས་པའི་རྒྱུ་མཚན་གང་ཡིན་མེད་སྐོར་ལ་ཡང་གླེང་སློང་ཁག་ཅིག་ཞུ་གི་ཡིན། ད་ད་རིང་གི Podcast འདི་བཟོ་ཡག་ཆེད་དུ། གཟའ་འཁོར་སྔོན་མ་འཛམ་བུ་གླིང་ནང་ལོགས་གསར་འགྱུར་གལ་ཆེ་ཤོས་ཀྱི་ག་རེ་བྱུང་འདུག་བལྟས་པའི་སྐབས་དེར་ཡིན་ན། ཉི་ཧོང་གི་སྲིད་བློན་ཁི་ཤི་དཱ་གིས་ཡིན་ན་རྒྱལ་ཁབ་བདུན་ལ་ཡང་འཚམས་འདྲི་གནང་པ་དེ། ད་ལྟའི་གནས་སྟངས་ཡིན་ནའི་རེད་ཡང་གཅིག་རྒྱུན་རིང་གི་ཤུགས་རྐྱེན་བསམ་བློ་བཏང་བ་ཡིན་ནའི་རེད་ག་འདྲས་བལྟས་པ་ཡིན་ནའི་ལས། གཟའ་འཁོར་སྔོན་མ་བྱུང་བའི་ངས་བྱས་ན་རྒྱལ་སྤྱིའི་གནད་དོན་གལ་ཆེ་ཤོས་གཅིག་རེད་བཤད་བསམ་བསམ་རེ་ཞིག་དྲན་སོང། སྤྱིར་བཏང་ཉི་ཧོང་འཛམ་བུ་གླིང་ནང་ལོགས་ཀྱི་དཔལ་འབྱོར་སྟོབས་ཆེ་ཤོས་ཨང་གསུམ་པ་འདིའི་ངོས་ནས། རྒྱལ་ཁབ་འདིའི་འགོ་ཁྲིད་ཀྱིས་ནི་རྒྱལ་ཁབ་གཞན་པ་ལ་ཡ་འཚམས་འདྲི་གནང་གྲོས་མོལ་གནང་ཟེར་དུས་ད་ཁོ་རྒྱུན་ལྡན་གྱི་བྱེད་བཞིན་པ་ཅིག་དམིགས་བསལ་རེད་བསམ་བསམ་རེ་ཞིག་དྲན་མི་འདུག་ཡིན་ནའི་ལས་ད་རིང་གི་འཚམས་འདྲི་འདི་ལ་ཡང་དངོས་གནས་ཁྱད་ཆོས་ཞེ་དྲག་འདུག་ཟེར་ན་ད་དཔེར་ན་ཆ་བཞག་པ་ཡིན་ན། དབྱིན་ཇིའི་སྲིད་བློན་དང་བཀའ་མོལ་གནང་དུས་ཡིན་ནའི་རེད། ཨི་ཏི་ལི་གི་སྲིད་བློན་དང་བཀའ་མོལ་གནང་དུས་ཡིན་ནའི་རེད་ཨ་མི་རི་ཀའི་སྲིད་འཛིན་བའི་ཏིན་དང་བཀའ་མོལ་གནང་དུས་ཡིན་ནའི་རེད། ཉི་ཧོང་གི་སྲིད་བློན་གྱིས་རྒྱལ་ཁབ་དེ་ཚོའི་དབུ་ཁྲིད་དང་བཀའ་མོལ་གནང་ཡག་གི། ནང་དོན་གྱི་བརྗོད་གཞི་གལ་ཆེ་ཤོས་དེ་ཡིན་ན་ཉི་ཧོང་གི་རྒྱལ་སྲུང་དང་ལྷག་པར་དུ་ན་ཉི་ཧོང་མཚོ་རྒྱུད་དང་ཐའེ་ཝན་མཚོ་རྒྱུད་ལ་ཡང་མ་འོངས་པ་ལ་ཡང་དམག་འཁྲུག་ཅིག་ཡོང་ཡག་གི་ཉེན་ཁ་ཆེན་པོ་ཞིག་རྩིས་མ་ཟད་ཡིན་ན་དམག་འཁྲུག་དེ་འདྲས་ཅིག་མ་ཡོང་ཡག་ཆེད་དུ་ག་འདྲས་བྱས་བྱས་ཡིན་ན། དམངས་གཙོའི་མཐུན་གྲོགས་ཀྱི་རྒྱལ་ཁབ་འདི་ག་དེ་མཉམ་ལས་བྱེད་དགོས་འདུག་གལ་སྲིད་དམག་འཁྲུག་དེ་འདྲས་བྱུང་བ་ཡིན་ན་ག་འདྲས་བྱས་བྱས་ཡིན་ན་མཐུན་གྲོགས་རྒྱལ་ཁབ་འདི་ག་དེ་མཉམ་དུ་ཐོག་ནས་ཡིན་ན་དམག་འཁྲུག་འདི་ལ་ཡང་ཁ་གཏད་གཅོག་དགོས་ཀྱི་འདུག་འདི་འདྲས་ཀྱི་ད་གང་ལྟར་གྲོས་མོལ་གྱི་ནང་དོན་དེ་གཙོ་བོ་ཆེ་རུ་གཏོང་བ་དང་རྒྱལ་ཁབ་ག་པར་ཕེབས་པ་ཡིན་ནའི་ལས། དེ་མ་ཟད་ཡིན་ན་ད་གྲོས་མོལ་འདི་ཚོ་མ་གནང་གོང་ལ་ཡིན་ནའི་རེད་གནང་ཚར་ནས་གསར་འགོད་པ་དང་ཐུག་དུས་ཡིན་ནའི་རེད་ཡང་གསལ་བསྒྲགས་སྤེལ་རྒྱུའི་ནང་ཡིན་ནའི་རེད་མཚམས་མཚམས་ནི་དངོས་སུ་མགོ་བཏོན་བྱས་དཀའ་ངལ་དེ་ཚོའི་བཟོ་མཁན་གཙོ་བོ་དེ་ཡིན་ནའི་ད་རྒྱ་ནག་ཡིན་པ་གསལ་པོ་ཅིག་བྱས་བཤད་བཞག་ད་ཁ་ཤས་ནང་ལོགས་ལ་རྒྱ་ནག་མིང་བཏོན་མི་འདུག་དེ་ལས་ཡིན་ན་གང་ལྟར་བློ་ཚབས་དེ་འདྲས་ཡོང་དགོས་ཡག་དང་ཉི་ཧོང་གཞུང་གིས་ད་རིང་གནས་ཚུལ་འདི་ད་ག་ཚོད་གལ་ཆེན་པོ་རྩིས་བྱས་ཡིན་ན་རྒྱལ་ཁབ་དེ་ཚོའི་དབུ་ཁྲིད་ཚང་མ་ལོ་ལ་ཡ

རྒྱལ་སྲུང་གི་གནད་དོན་དང་ལྷག་པར་དུ་དམག་གི་འགྲོ་གྲོན་སྐོར་སོགས་ལ་ཡིན་ན་སྲིད་ཇུས་ཆེན་པོ་ཞེ་པོ་འདྲས་ཁ་ཤས་ཅིག་ཡིན་ན་འགྱུར་ལྡོག་དང་གསར་པ་འདི་བཏོན་ཡོད་རེད། གོང་སྐོར་ལ་ཡང་ཞིབ་འཇུག་བྱེད་མཁན་ཚོས་ཟེར་བ་ཡིན་ན་དམག་ཆེན་གཉིས་པའི་རྗེས་ལ་ཡང་འདས་པའི་ལོ་དྲུག་ཅུ་བདུན་ཅུ་གཅིག་ནང་ལོགས་ལ་ཡང་ཉི་ཧོང་གི་དམག་གི་འགྲོ་གྲོན་དང་དམག་གི་སྲིད་ཇུས་ཐད་ཀྱི་འགྱུར་ལྡོག་ཆེ་ཤོས་ཅིག་རེད། འགྱུར་ལྡོག་ཆེ་ཤོས་འདིས། ཉི་ཧོང་གཅིག་པུ་མ་ཡིན་པར་ཕིག་གི་རྒྱུད་ཀྱི་རྒྱལ་ཁབ་ཚང་མ་ལོགས་ཀྱི་ཕྱི་འབྲེལ་འབྲེལ་བ་དང་དེ་ཚོར་ཡུན་རིང་ཤུགས་རྐྱེན་ཆེ་པོ་ཐེབས་བྱས་གཅིག་བྱས་ན་དུས་རབས་གསར་པ་ཞིག་དང། ལེའུ་གསར་པ་ཞིག་སྒོ་ཕྱེ་བ་ནང་བཞིན་ཅིག་ཡིན་སྲིད་པ་རེད་ཟེར་མཁན་དེ་མང་པོ་ཞིག་འདུག་ད་དེ་ཚོའི་ནང་ལོགས་ལ་ཡང་ངས་ད་གིན་ཞུས་པ་ནང་བཞིན་སྲིད་ཇུས་གསར་པ་འདི་ཆུང་ཆུང་ནས་མང་པོ་བྱུང་བྱས་དེ་ལས་མངོན་གསལ་དོད་ཤོས་ཤིག་ག་རེ་ཟེར་ན། ཟླ་ཉིན་གྱི་ཟླ་བ་བཅུ་པ་བཅུ་གཅིག་པའི་ནང་ལོགས་ལ་ཡང་ཉི་ཧོང་གི་སྲིད་བློན་ཁི་ཤི་ཌ་མཆོག་གིས་ཡིན་ན། ཉི་ཧོང་གི་གྲོས་ཚོགས་ལ་ཡང་ཉི་ཧོང་གི་དམག་གི་འགྲོ་གྲོན་དེ་བརྒྱ་ཆ་ཧ་ལམ་དྲུག་ཅུ་ཡར་སྤར་དགོས་འདུག་ཟེར་བྱས་ཁོ་རང་གིས་སྙན་སེང་འདི་འདྲ་ཞིག་སྙན་ཞུ་ཞིག་ཕུལ་བཞག་ཡོད་རེད། དེའི་ནང་ཟེར་ཡག་བྱས་པས་ན་ད་ལྟ་ཉི་ཧོང་གི་དམག་གི་འགྲོ་གྲོན་དེ་ཨ་མི་རི་ཀའི་ཌོ་ལར་ཐེར་འབུམ་ཉིས་བརྒྱ་བཅོ་ལྔ་ཙམ་གཏང་གི་ཡོད་ས་རེད་དེ་ཡར་སྤར་བྱས་ཡིན་ན་མ་འོངས་པའི་ལོ་དྲུག་ཙམ་ནང་ལོགས་ལ་ཡར་སུམ་བརྒྱ་ཉི་ཤུ་རྩ་བཞི་ཙམ་ཡར་སྤར་གི་ཡིན་དེ་སྤར་མ་ཟད་ཡིན་ན་མ་འོངས་པ་ལ་ཡར་ཉི་ཧོང་གི་རྒྱལ་དམངས་དཔལ་འབྱོར་གྱི་བརྒྱ་ཆ་གཉིས་ཙམ་ཞིག་དམག་གི་འགྲོ་གྲོན་ཆེད་དུ་གཏང་གི་ཡིན་ཟེར་བྱས་རྗེས།

རྒྱལ་སྲུང་གི་རང་གི་ངོ་བོ་བསྟན་པའི་དམག་བཙུགས་ཡོད། དམག་གི་གོ་ལག་ཡིན་ནའི་རེད་དམག་སྦྱོང་བྱེད་སྟངས་ཡིན་ནའི་རེད་ཚང་མ་ལོག་ཡིན་ན་གལ་སྲིད་ཕྱི་ནས་དམག་རྒྱག་གར་ཅིག་ཉི་ཧོང་ལ་བཙན་འཛུལ་བྱས་ན་འདི་ལ་ཡ་ཕར་ཁ་གཏད་བཅའ་ཡག་གི་རྒྱལ་ཁབ་སྲུང་ཡག་གི་མ་གཏོགས་ཁོ་ཕར་རྒྱལ་ཁབ་གཞན་པ་ཞིག་ལ་ཡང་འགོག་རྒོལ་བྱས་བྱས་ཕ་ཕར་རྒོལ་བྱེད་ཡག་གི་དམག་གི་གོ་ལག་ཡིན་ནའི་རེད་དམག་སྦྱོང་ཡིན་ནའི་རེད་དམག་མི་རྒྱ་ཁྱོན་ཡིན་ནའི་རེད་འདི་ཚོ་ཡིན་ནའི་བྱེད་ཆོག་མེད་ཟེར་བྱས་རྩ་ཁྲིམས་ནང་འཁོད་ཡོད་རེད། ད་མ་ཚང་རྩ་ཁྲིམས་དེ་དང་པོ་དེ་བཟོ་དུས་ད་ཨ་མི་རི་ཀས་ད་དུ་དེ་བཟོ་དབང་ཡོད་བཟོ་དེར་བཤད་བྱས་བཟོས་པ་རེད་དེ་ཡིན་ན་ལས་འདིའི་རྗེས་ལ་ཡང་རྩ་ཁྲིམས་འདི་ལ་ཡང་ཕྱིའི་མི་དང་མ་འདྲ་ཉི་ཧོང་ཁོ་རང་ཚོ་མི་མང་ཚང་མ་ལོག་འདི་ལ་ཡང་ཡིད་ཆེས་དང་དད་པ་དང་ཞེ་པོ་ཅིག་སླེབས་བྱས་ད་ལྟ་བར་དུ་ད་རྩ་ཁྲིམས་འདི་ལ་ཡང་འགྱུར་ལྡོག་བཏང་བྱས་ཉི་ཧོང་དམག་དཔུང་གི་ན་དམག་གི་ངོ་བོ་ཁོ་ལ་ཡང་སྐྱེ་བཏང་ཡག་གི་ན་ཐབས་ཤེས་ག་ཚད་བྱས་ནའི་མི་མང་གིས་མོས་མཐུན་མ་བྱེད་པ་བྱས་ད་ཨ་མི་རི་ཀས་ད་དཔེར་ན་ཆ་བཞག་པ་ན། ད་ཉི་ཧོང་དཔལ་འབྱོར་སྟོབས་ཆེན་པོ་དེ་གར་ཆགས་བསྡད་ཡོད་རེད་དཔལ་འབྱོར་གྱི་ནུས་པ་དང་སྟོབས་དང་ཁོ་རང་རང་ལ་དཔག་པའི་ངོས་ནས་བྱས་ན་ཉི་ཧོང་གི་དམག་ཤུགས་དེ་ཆེར་བཏང་བྱས་འཛམ་བུ་གླིང་ནང་ལོག་ལ་ཡང་ད་ད་རེས་གལ་སྲིད་ཞི་བདེ་སྲུང་གར་འགྲོ་དགོས་ཡོད་ནའི་རེད་ཡང་དེ་མ་ཡིན་པའི་ཅིག་དམག་གི་དཀའ་ངལ་འདི་ཡོད་དུས་ཁོ་ལ་ཡང་འགན་བཞེས་དགོས་རེད་རྒྱལ་ཁབ་ཁོའི་སྟོབས་ཆེ་ཆུང་གིས་དཔག་པས།

ཨ་མི་རི་ཀའི་གཞུང་གིས་ཉི་ཧོང་ལ་ཡར་ད་འབོད་སྐུལ་བྱས་རྗེས། ཉི་ཧོང་གིས་དམག་གི་སྟོབས་ཆེར་བཏང་དགོས་འདུག་རྩ་ཁྲིམས་འདི་ལ་ཡང་འགྱུར་ལྡོག་གཏང་དགོས་འདུག་ཅེས་ད་འབོད་སྐུལ་མང་པོ་བྱས་མ་ཟད་ཡིན་ན་ཉི་ཧོང་གི་ད་དཔོན་རིགས་དེ་ཁག་ཅིག་གིས་འགྱུར་ལྡོག་གཏང་ཡག་གི་དགོས་པ་དེ་ཚོ་མཐོང་གི་ཡོད་ན་ལས་ཉི་ཧོང་མི་དམངས་ཀྱིས་ད་ལྟ་བར་དུ་གང་ལྟར་མོས་མཐུན་མ་བྱེད་པ་བྱས་བྱས་འདི་ལ་ཡང་རྩ་བའི་ཐོག་ནས་འགྱུར་ལྡོག་ཁྱོན་བཏང་ཐུབ་ཡོད་མ་རེད། ད་ཡིན་ནའི་ལས་ཕལ་ཆེར་འདས་པའི་ཟླ་བ་ཁ་ཤས་ཤིག་ནང་གི་ཡ་འདི་ལ་ཡང་སྔོན་ནས་རྩ་བའི་ཐོག་ནས་ཕལ་ཆེར་འགྱུར་ལྡོག་འགྲོ་ཡ་ཡིན་པའི་རྣམ་པ་ཞིག་འདུག་བྱས་རྗེས་མང་ཆེ་ཅིག་གིས་ཟེར་གི་འདུག་ད་དེ་ཚོ་ཡོང་དགོས་ཡ་རྒྱུ་མཚན་ག་རེ་རེད་ལྷག་པར་དུ་ད་འདས་པའི་ལོ་གཅིག་ནང་ལོགས་ལ་འགྱུར་ལྡོག་ག་འདྲས་བྱུང་པ་རེད་ཟེར་ན་ད་ཆེ་ས་ནས་བཤད་པ་ཡིན་ན་ད་རྒྱ་ནག་གི་དམག་གི་སྟོབས་ཤུགས་དེ་ཚོ་ཡིན་ན་ཉི་ཧོང་དང་འདིའི་ས་ཆ་བརྒྱུད་ལ་ཡ་ཡིན་ན་རྒྱ་སྐྱེད་ཞེ་པོ་འགྲོ་དུས་ད་ཁོས་ཉེན་ཁ་མཐོང་དུས་ད་འདི་ལ་ཡ་ཁ་གཏད་བྱེད་མ་བྱ་རང་བྱ་རེད་ཅེས་མངོན་གསལ་དོད་པོ་ཆགས་བསྡད་པ་རེད། དེ་འདི་ཡིན་པ་དེ་བརྗོད་མི་དགོས་པ་རེད། ད་ཡིན་ན་ལས་ཁོའི་ཕའི་དངོས་གནས་རང་གི་ད་ལྟའི་གནས་སྐབས་ཀྱི་ཁོ་ཚོའི་བསམ་བློ་ལ་ཡང་འགྱུར་ལྡོག་འགྲོ་དགོས་ཡག་གི་གནས་ཚུལ་འདི་ཁ་ཤས་བྱུང་ཤག་ད་དེ་ཚོ་ངས་ཨ་མདོ་ལ་ཡང་འདི་དང་འབྲེལ་བ་ཡོད་པའི་གསར་འགྱུར་ཐོག་ལ་བཀོད་པའི་གནས་ཚུལ་འདི་ཁ་ཤས་བལྟས་པས་དེ་ཚོ་ན་ཟེར་ཡག་བྱས་པ་ཡིན་ན་དཔེར་ན་ཆ་བཞག་ན Washington Post གི་ཆེད་རྩོམ་པ David Ignatius ཟེར་མཁན་ཅིག་རེད་ཁོ་རང་ཡིན་ན་རྒྱལ་སྤྱིའི་ཐོག་གནད་དོན་ཐོག་ལ་ཡང་རྒྱུན་དུ་འཁོར་ནས་རྩོམ་འབྲི་མཁན་ཅིག་ཁོ་རང་གིས་ཨ་མི་རི་ཀའི་ཉི་ཧོང་ལ་ཡོད་པའི་གཞུང་ཚབ་ཆེན་མོ་ལ་ཡང་བཀའ་འདྲི་ཞུས་དུས་ཙམ་པ་ཁོ་རང་གསུང་ཡག་བྱས་པ་ཡིན་ན། ཉི་ཧོང་གི་མི་མང་གི་བསམ་བློའི་ནང་ལོགས་ཀྱི་རྒྱུ་མཚན་གལ་ཆེན་པོ་གཅིག་ཡིན་ན་ཟླ་ཉིན་ལོ་ཨ་མི་རི་ཀའི་གྲོས་ཚོགས་ཀྱི་ཚོགས་གཙོ་ལྕམ་ནན་སི་ཕེ་ལོ་སི་ཕ་གིར་ཐའེ་ཝན་ཐད་ཐའེ་ཝན་ཐད་པའི་སྐབས་དེ་ནི་རྒྱ་ནག་གི་དེ་ལ་ཞེ་པོ་ཅིག་འཇིགས་སྐུལ་བྱས་བྱས་དམག་སྦྱོང་ཆེན་པོ་ཞེ་པོ་བྱས་སོང། དམག་སྦྱོང་བྱས་པའི་སྐབས་དེ་རྒྱ་ནག་གི་མེ་ཤུགས་གོ་མཚོན་འཕང་དུས་ཙམ་པ། གཅིག་ཐའེ་ཝན་གྱི་ཆུ་རྒྱུད་ལ་འཕངས་པ་གཅིག་པོ་མ་ཡིན་པ། ཉི་ཧོང་གི་ཆུ་རྒྱུད་དེ་ལ་མེ་ཤུགས་གོ་མཚོན་ཁ་ཅིག་འཕངས་ཡོད་ས་རེད། འདི་འཕངས་པ་འདི་ལ་ཡ་ཡིན་ན་ཞེ་པོ་ཅིག་གི་ཉི་ཧོང་གི་ད་གཞུང་དམངས་གཉིས་ཀའི་ནང་ལོགས་ལ་ཡ་དངངས་སྐྲག་ཆེན་པོ་ཞེ་པོ་སྐྱེས་བྱས་ཁ་ཤས་ཟེར་ཡ་བྱས་པ་ཡིན་ན་གཅིག་བྱེད་དུས་ཙམ་པ་ཐའེ་ཝན་ནང་ལ་འགྲོ་དུས་ཙམ་པ་འདི་སྐབས་དེ་ཡ་ན་ཐའེ་ཝན་མི་མང་གི་དམག་རྒྱག་གི་རེད་བསམ་དེ་ག་ཙམ་ཅིག་དངངས་སྐྲག་དང་སེམས་ཁྲལ་བྱེད་གི་མི་འདུག་ཉི་ཧོང་འགྲོ་དུས་ཉི་ཧོང་མི་མང་དང་ཉི་ཧོང་གཞུང་དེ་ཚོ་ཡིན་ན་ཐའེ་ཝན་ལས་སེམས་ཁྲལ་ཆེ་བྱེད་གི་འདུག་ཟེར་བྱས་བྱས་དེ་འདྲ་ཟེར་མཁན་བསྡད་འདུག། ཨ་ནི་དེ་མ་ཡིན་པའི་ཡང་གཞན་པ་གཅིག་ག་རེ་འདུག་ཟེར་ན། ཟླ་ཉིན་ཟླ་བ་ལྔ་པའི་ནང་ལོགས་ལ་ཡང། རྒྱ་ནག་དང་ཨུ་རུ་སུ་མཉམ་རུབ་ཀྱིས་དམག་སྦྱོང་ཆེན་པོ་བྱས། དམག་སྦྱོང་བྱས་པའི་སྐབས་དེ་རྒྱ་ནག་དང་ཨུ་རུ་སུའི་འབོམ་གཡུག་ཡག་དམག་གི་གནམ་གྲུ་ཆེན་པོ་འདི་ཁ་ཤས་ཅིག་ནི་ཉི་ཧོང་གི་བྱང་ཕྱོགས་ལ་ཡོད་པའི་ཨ་ནི་དེ་གླིང་ཕྲན་དེ་ཡོད་ས་རེད། དེ་ཚོའི་མཁའ་ཐོག་ལ་ཡང་ཡར་མར་འཕུར་ཡོད་ས་རེད་པ། འདིས་ཉི་ཧོང་གི་དཔོན་རིགས་ཚོ་ལ་ཡང་ཞེ་པོ་ཅིག་སེམས་ནང་ལོགས་ལ་ཡང་དངངས་སྐྲག་སྐྱེས་སོང། འདིའི་སྒང་དེ་ད་ལོ་སྤྱི་ཟླ་བཅུ་གཅིག་པའི་ནང་ཡང་བསྐྱར་དུ་རྒྱ་ནག་དང་ཨུ་རུ་སུའི་མཚོ་དམག་གི་མཉམ་རུབ་ཐོག་ནས་དམག་སྦྱོང་བྱས་བྱས་ད་དམག་སྦྱོང་བྱེད་ས་དེ་ཚོ་ཡིན་ན་ཉི་ཧོང་གི་ཆུ་རྒྱུད་དུ་བར་བྱེད་ཀྱི་རེད། དེ་འདྲ་སོང་ཙང་འདི་ག་དེ་གང་ལྟར་གནས་ཚུལ་འདི་གའི་གསུམ་ད་དམིགས་བསལ་གཅིག་ཉི་ཧོང་གི་འགོ་ཁྲིད་ཡིན་ནའི་རེད་མི་མང་ཚོའི་ནང་ལོགས་ཡིན་ནའི་བློ་འཚབ་བྱེད་ཡ་དེ་དང་ཐད་ཀར་རང་འོ་ད་འདུག་སེ་བསྡད་ན་ཡོང་མི་འདུག་དེ་གི་དམག་གི་འགྲོ་གྲོན་བཏང་ཡ་ཡིན་ནའི་རེད་དེ་ཚོ་ཚང་མའི་ནང་ལོགས་ལ་ཡ་འགྱུར་ལྡོག་བཏང་ན་མེད་བཞིན་ཡོང་ས་མ་རེད་བསམ་བྱས་ཀྱི་དངངས་སྐྲག་སྐྱེ་ཡ་གི་ཐད་ཀར་གྱི་རྒྱུ་རྐྱེན་སོགས་རེད།

གྲོས་མཐུན་བཞག་ཤག་ད་དེ་ཕལ་ཆེར་ཁོ་ཚོ་ཟེར་ཡག་བྱས་པ་ཡིན་ན་ཉི་ཧོང་དང་ཡུ་རོབ་ཀྱི་རྒྱལ་ཁབ་བར་དུ་ལ་ལ་ཡར་དམག་གི་མཐུན་གྲོགས་ཀྱི་གྲོས་མཐུན་ངེས་པར་དེ་ག་བཞག་པ་དེ་ཕལ་ཆེར་དང་པོ་རེད་ཟེར་བྱས་བྱས་ཟེར་མཁན་བསྡད་འདུག་དེའི་སྒང་དེ་དམིགས་བསལ་ཡིན་ན་དེ་ཝ་ཤིང་ཏོན་ཕེབས་པའི་སྐབས་དེ་སྲིད་འཛིན་བའི་ཏིན་དང་མཇལ་འཕྲད་གནང་ཚར་བའི་རྗེས་ལ་ཡར་ཝ་ཤིང་ཏོན་ལ་ཡོད་པའི་དེ་ཇོན་ཧོབ་ཀིན་ཟེར་མཁན་དེ་སློབ་གྲྭ་རྒྱལ་སྤྱིའི་གི་ཁོ་དེ་སློབ་གྲྭ་དེ་ཝ་ཤིང་ཏོན་གྲོང་ཁྱེར་ནང་ཡོད་རེད་དེའི་ནང་ལ་ཡར་ཁོ་རང་གི་གཏམ་བཤད་གནང་ཤག་གཏམ་བཤད་དེའི་ནང་ལོགས་ལ་ད་བལ་རྒྱུན་དུ་ཡིན་ན་སྤྱིར་བཏང་བྱས་ན་ཉི་ཧོང་མི་ཟེར་མཁན་དེ་མཁས་པོ་བྱས་བྱས་ཐད་ཀར་མ་བཤད་མཁན་ཅིག་སྐད་ཆ་ལྷག་པར་དུ་རྒྱ་ནག་སྐོར་ལ་ཡག་ད་ཁོང་ཚོ་ཞེ་པོ་ཅིག་གཟབ་པོ་བྱེད་ཀྱི་རེད་ག་རེ་རེད་ཟེར་ན་དམག་ཆེན་གཉིས་པའི་སྐབས་ལ་དངོས་གནས་ཉི་ཧོང་གིས་རྒྱ་ནག་ལ་བཙན་འཛུལ་བྱས་བྱས་རྒྱ་ནག་གི་ད་མི་བསད་ཡ་དང་དེ་འདྲས་ཞེ་པོ་བྱས་ཡོད་པ་སོང་ཙང་དེའི་འགྱོད་གནོང་གི་བཟོ་འདྲ་འཁྱེར་བྱས་རྒྱ་ནག་སྐོར་བཤད་དུས་ག་དུས་ཡིན་ནའི་གཟབ་གཟབ་དང་རྒྱ་ནག་མི་ལ་ཡང་ཕོག་ཐུག་འགྲོ་ཡོང་བསམ་པའི་བསམ་བློ་འདི་ཆེན་པོ་ཞེ་པོ་བྱས་བྱས་བཤད་ཀྱི་འདུག་ང་ད་རིང་གི་ཇོན་ཧོབ་ཀིན་ནང་ལོགས་ལ་ཡང་གཏམ་བཤད་གནང་པ་དེ་ད་དངོས་གནས་ཉི་ཧོང་གི་སྲིད་བློན་གྱིས་གནང་པར་ཟིན་ད་ཡིད་མ་ཆེས་རེད་དོ་དེ་ནང་ལོགས་ལ་ཡ། ཉི་ཧོང་སྲིད་བློན་ཁི་ཤི་ད་གིས་ཁོ་རང་གསལ་པོ་ཅིག་གསུང་གི་འདུག་ཨང་ད་ག་འདྲ་རྒྱ་ནག་གིས་གདམ་ཀ་བྱེད་ཡག་ཅིག་སླེབས་བསྡད་ཡོད་རེད། རྒྱ་ནག་ངོས་ནས་ཡང་ན། དམག་ཆེན་གཉིས་པའི་རྗེས་ཀྱི་རྒྱལ་སྤྱིའི་ཐོག་ལ་སྒྲིག་གཞི་བྱས་བྱས་ཡིན་ན་ཕན་ཚུན་དང་བཙན་འཛུལ་མ་བྱས་ད་ནས་གི་གཅིག་གི་ཁོ་སྒྲིག་གཞི་ཅིག་ཡོད་རེད་པ་ད་ནས་གནས་སྟངས་ཅིག་ཡོད་རེད་པ། དེ་ལ་ཡང་སྲུང་སྐྱོབ་བྱས་ཨ་འདི་ནང་ལོགས་ལ་ཡ། ཞུ་ཡག་དེ་རེད། གལ་སྲིད་རྒྱ་ནག་གིས་དེ་འདྲ་བྱེད་ཀྱི་མེད་པ་ཡིན་ན་ཨ་ནི་ཨ་མི་རི་ཀ་དང་ཉི་ཧོང་དང་མཐུན་གྲོགས་རྒྱལ་ཁབ་འདི་ག་དེ་མཉམ་རུབ་ཐོག་ནས་ཡིན་ན་ག་འདྲ་བྱས་བྱས། རྒྱ་ནག་གི་གོ་སྒྲིག་གཞི་འདིའི་ནང་ལ་ཡ་མ་བསྡད་རང་བསྡད་ཅིག་བཟོ་ཡག་དང་གལ་སྲིད་རྒྱ་ནག་གི་དེ་མ་བསྡད་བྱས་བྱས་ཡིན་ན་དམག་འཁྲུག་འདི་བརྒྱབ་ཡིན་ན་ག་འདྲ་ཁ་གཏད་བཅག་དགོས་མིན་ཐོག་ལ་ཡ་ད་ད་དུང་ཁོ་ནས་ཡིན་ན་གྲོས་མོལ་བྱས་བྱས་ཡིན་ན་ཐག་གཅོད་བྱེད་དགོས་ཅིག་རེད་བྱས་བྱས་དཔེ་མ་སྲིད་པའི་ཤུགས་ཆེན་པོ་ཞིག་རང་གསུངས་ཤག་མ་རྩ་སྲིད་བློན་ཁི་ཤི་ད་གིས་ཁོ་རང་གི་སྲིད་དོན་ཚོགས་པ་དེ་ཡིན་ན་སྲིད་འཛིན་ཨ་བྷེ་གི་སྲིད་དོན་ཚོགས་པ་གཅིག་བྱས་སྲིད་འཛིན་ཨ་བྷེ་ལ་ཁོ་རང་གི་ཞེ་པོ་ཅིག་དད་གུས་བྱེད་མཁན་གྱི་མི་སྣ་གཅིག་ནས་ད་ག་འདྲ་སྲིད་འཛིན་ཨ་བྷེ་ནི་སྔ་མོ་ནས་ཅིག་རྒྱ་ནག་ལ་ཡ་ཁ་གཏད་བཅག་དགོས་རེད་གསུང་མཁན་ཅིག་མགོ་ཁྲིད་ཅིག་རེད། དེ་འདྲ་སོང་ཙང་ཡིན་ན་རྒྱ་ནག་ལ་ཁ་གཏད་བཅག་ཡག་གི་དེ་བསམ་བློ་དེ་ཡོད་ཀྱི་རེད། ཡིན་ནའི་ཁ་ཤས་ཟེར་ཡག་བྱས་པ་ཡིན་ན་དེ་སྔོན་ལ་ཡ། རྒྱ་ནག་ཐོག་ལ་ཡང་ད་ལྟའི་སྲིད་བློན་ཡིན་ནའི་ཁི་ཤི་ད་གིས་ཞེ་པོ་ཅིག་འདི་དྲག་པོ་དང་ལངས་ཕྱོགས་མཁྲེགས་པོ་ཅིག་ཡིན་ན་བྱེད་ཀྱི་མ་རེད། ཅེས་ཟེར་གྱི་འདུག་དེ་ཡིན་ན་འདས་པའི་ཅིག་ལོ་གཅིག་གཉིས་ཤིག་ནང་ལོགས་ད་རྒྱ་ནག་གི་བྱེད་སྟངས་ལ་དེ་ཚོ་ལ་ཡ་ཡིན་ན་ཁོ་རང་གཟིགས་པའི་རྗེས་ལ་ཡིན་ན་ད་བློ་འཚབ་སྐྱེས་པ་དང་ཨ་འདི་ག་འདི་གཙོ་བོ་དེ་དེ་རིང་ཁ་སང་ཉི་ཧོང་གི་འགོ་ཁྲིད་གཅིག་པོ་མ་ཡིན་པ། ཉི་ཧོང་མི་དམངས་ནང་ལོགས་ལས་བསམ་ཚུལ་དེ་ནི་ཤུགས་ཆེར་ཆེར་ཆེར་འགྲོ་གི་ཡོད་ས་རེད། དཔེར་ན་ཆ་འཆམ་ཉེ་དུས་ཉི་ཧོང་གི་ཧྥུ་ཅི་ཟེར་མཁན་དེ་གའི་མི་དམངས་ཀྱི་བསམ་ཚུལ་བསྡུ་ལེན་བྱས་པའི་སྐབས་ཏེ་ལོ་བཅོ་བརྒྱད་ནས་ཉི་ཤུ་རྩ་དགུའི་ནང་ལོགས་ལ་ཡང་ཉི་ཧོང་གི་དམག་གི་འགྲོ་སོང་དེ་ཚོ་ཆེར་གཏོང་དགོས་ཟེར་ཅིག་ཡོད་རེད་པ་འདི་ལ་ཡང་རྒྱབ་སྐྱོར་བྱེད་མཁན་ཧ་ལམ་བརྒྱ་ཆ་བདུན་ཅུ་དོན་ལྔ་ཟིན་འདུག་ད་ག་ནང་བཞིན་གྱི་རྩ་ཁྲིམས་ལ་ཡང་འགྱུར་ལྡོག་བཏང་རྗེས་ཕར་རྒོལ་བྱེད་ཡག་གི་ནུས་པ་དེ་ཡིན་ན་འཛུགས་དགོས་རེད་ཟེར་མཁན་ཅིག་ཡོད་རེད་པ་འདི་ལ་རྒྱབ་སྐྱོར་བྱེད་མཁན་བརྒྱ་ཆ་དྲུག་ཅུ་ཟིན་འདུག་དེ་འདྲ་སོང་ཙང་ད་ག་འདྲ་ཉི་ཧོང་གཞུང་གཅིག་པོ་མ་ཡིན་པ་ཉི་ཧོང་མི་དམངས་ནང་ལོགས་ལས་རྒྱ་ནག་གི་གང་ལྟར་ཉེན་ཁ་དེ་མཐོང་རྗེས་ཁོང་གི་རྒྱལ་སྲུང་གི་སྲིད་ཇུས་དང་རྩ་ཁྲིམས་དང་དེ་ཚོར་འགྱུར་ལྡོག་བཏང་རྗེས་ཡིན་ན་ཉི་ཧོང་གི་དམག་གི་སྟོབས་ཤུགས་དེ་ཆེར་གཏོང་ཡག་དེ་ལ་ཡིན་ན། སྤྱིར་བཏང་བྱས་པ་ཡིན་ན་ད་མ་རྩ་མི་མང་ནང་ལོགས་ངོ་རྒོལ་བྱེད་མཁན་ད་དུང་མང་པོ་ཡོད་ཀྱི་རེད་དེ་ལས་ཡིན་ནའི་ལས་དེ་སྔོན་དང་བསྡུར་པ་ཡིན་ན་གང་ལྟར་དེ་ལ་རྒྱབ་སྐྱོར་བྱེད་མཁན་དེ་ཞེ་པོ་ཅིག་མང་རུ་ཕྱིན་ཡོད་ས་རེད་ད་ང་རང་ཚོ་བོད་པའི་ངོས་ནས་ཅིག་ག་དུས་ཡིན་ན་ལས་རྒྱལ་སྤྱི་གི་གནས་ཚུལ་དེ་ཚོ་ཡིན་ནའང་རང་ཚོར་ཤུགས་རྐྱེན་ག་འདྲ་ཐེབས་ཡོང་བསམ་པའི་བསམ་བློ་ཅིག་མ་བཏང་རང་བཏང་རེད་འདུག་ཨང་ག་དུས་ཡིན་ན་གོ་གི་འདུག་ཨང་དེ་གོ་དུས་བསམ་པ་ངས་འདི་བསམ་བྱུང་རྒྱ་ནག་མི་རིགས་རིང་ལུགས་ཀྱི་ཁེ་ཕན་དང་མི་རིགས་རིང་ལུགས་ཀྱི་ང་རྒྱལ་གྱི་ཐོག་ནས་བསམ་བཏང་པ་ཡིན་ན་ལས་ད་འདས་པའི་ལོ་ཁ་ཤས་ཤིག་ནང་ལོགས་ཞི་ཅིན་ཕིང་གི་བྱེད་སྟངས་དེ་ཡིན་ན་ཞེ་པོ་ཅིག་གི་ནོར་འཁྲུལ་ཆེན་པོ་ཅིག་རེད་བསམ་གི་འདུག་ག་རེ་ཡིན་ཟེར་ན། ཉི་ཧོང་རྒྱལ་ཁབ་དེ་ཡིན་ན་དམག་ཆེན་གཉིས་པའི་རྗེས་ལ་ཡང་དཔལ་འབྱོར་དེ་ཡར་རྒྱས་ཕྱིན་རྗེས་ཡིན་ན་ད་དེ་སྔོན་ལ་འཛམ་བུ་གླིང་ནང་ལོགས་དཔལ་འབྱོར་སྟོབས་ཆེ་ཤོས་ཨང་གཉིས་པ་དེ་ཆགས་བསྡད་ཡོད་རེད། ཨ་ནི་འདི་ག་འདི་ཉི་ཧོང་ཡིན་ན་ད་ལོ་བརྒྱ་ཕྲག་གོང་ནས་ཁོང་ཚོས་དཔའ་རྟུལ་གྱི་རིག་གཞུང་དེ་ཞེ་པོ་ཅིག་འདུག་ཨང་ད་དེ་རིག་གཞུང་དེ་ཡོད་པ་དེ། དམག་ཆེན་གཉིས་པའི་སྐབས་ལ་ཡང་ཉི་ཧོང་གིས་དམག་བརྒྱབ་དུས་དེ་ཚོ་ཚང་མ་སྟོན་ཐུབ་ཀྱི་འདུག་ད་དམག་རྒྱག་ཡག་གི་མི་གཅིག་ག་ཚོད་རེད་རྩལ་དང་ངར་དང་འདི་ག་ཚང་མ་ཡོད་མཁན་གྱི་མི་རིགས་ཅིག་རེད་འདི་ག་འདི། ཁོ་ཚན་རིག་ལག་རྩལ་ཡག་པོ་བཟོ་ལས་ལག་རྩལ་ཡག་པོ་དཔལ་འབྱོར་སྟོབས་ཆེན་པོ་དེ་འདྲ་ཅིག་རེད་དེ་ལས་ཡིན་ན་ལས། ད་ད་ལྟ་བར་དུ་ཡིན་ན་ཉི་ཧོང་དེ་རྩ་ཁྲིམས་ནང་ལོག་ལ་ཡག་དེ་འདི་དམག་རྒྱ་སྐྱེད་བཏང་ན་འགྲིག་གི་མ་རེད་ཞེས་འཁོད་ཡོད་རེད་ཞེས་བྱས་གང་ལྟར་ཁོང་ཚོས་མ་བྱས་བྱས་བསྡད་པ་རེད། ད་དེ་དེ་བསྡད་པ་དེ་ཡིན་ན་རྒྱ་ནག་ངོས་ནས་བཤད་ན་ད་ཞེ་པོ་ཅིག་གནས་ཚུལ་ཡག་པོ་རེད་བ། རྒྱ་ནག་གི་རྒྱ་མི་དེ་ཚོ་ཡིན་ན་ད་རྒན་གཞོན་ཡོད་མ་རེད་སྒང་ག་ལོག་ཉི་ཧོང་ཟེར་ཙམ་པ་ན་ཞེ་པོ་ཅིག་འཁོན་འཛིན་རེད་ཅེས་ད་མཚམས་མཚམས་འཁོན་འཛིན་ག་རེ་བྱས་བྱས་བྱེད་ཀྱི་ཡོད་ན་བསམ་བསམ་བྱེད་ཀྱི་ང་ཚོས་གོ་མ་ཚོད་པ་བྱེད་བྱེད་ཀྱི་འདུག་ང་ཞེ་པོ་ཅིག་དགྲ་མཐོང་མཐོང་རེད་ཅེས་ཨ་ནི་རྒྱ་ནག་དང་ད་ག་ཐག་ཉེ་པོ་རེད། ད་ག་སྟོབས་ཤུགས་ཆེན་པོ་ཡོད་རེད། དེ་འདྲས་ཡིན་པ་གཅིག་གིས་ཡིན་ན་ད་ལྟ་བར་དུ་ཁོ་དམག་རྒྱ་སྐྱེད་མ་བཏང་པ་བྱས་ཡིན་ན་ཁུ་སིམ་པོ་བྱས་བསྡད་པ་དེ་ཡིན་ན་རྒྱ་ནག་ངོས་ནས་བཤད་ན་དངོས་གནས་རྦད་དེ་ཁོ་རང་ཚོས་ད་དེ་ལས་ཨ་ནི་ཡག་གཅིག་གིས་གང་འདྲ་གཅིག་གིས་བསམ་བློ་གཏང་མ་ཕོད་པར་བྱས་རེད་བསམ་གྱི་འདུག་ད་ཡིན་ན་ལས་འདི་བི་ཀའི་བསྡད་རུ་མ་བཅུག་བྱས་བྱས་ད་འདས་པའི་ལོ་ཁ་ཤས་ཤིག་ནང་ལ་ཞི་ཅིན་ཕིན་གྱིས་བི་ཀའི་ཐའེ་ཝན་ལ་ཡང་འཇིགས་སྐུལ་བྱེད་ཡ་ཡིན་ན་རེད་མི་ཀའི་གླིང་ཕྲན་དེ་བཟོས་བྱས་ད་གཡས་གཡོན་གྱི་ཝེ་ནམ་དང་ཧྥི་ལི་ཕིན་དང་དེ་ཚོ་ཐ་སྙད་དེ་དེ་བཀོད་ནས་ལས་ཁོང་ད་ཞི་རག་བྱེད་ཡ་གས་མ་ད་ལས་ཡིན་ན་ལས། འདི་ཚོ་བྱས་པའི་རྐྱེན་གྱིས། ཅིག་ཤིང་ནགས་ནང་ལོག་ལ་ཡར་མ་ཉལ་བྱས་གཉིད་ཁུག་བྱས་སྐྱིད་པོ་བྱས་བསྡད་མཁན་གྱི་དོམ་སེང་ངར་པོ་ཅིག། ཁོ་པི་ཀའི་གཉིད་ཉལ་རུ་མ་བཅུག་བྱས་བྱས་ཁོའི་སྣ་ཁུང་ནང་ལོག་ལ་ཡར་རྩྭ་དང་དེ་བཅུག་བྱས་ཨི་སི་ཀུ་ལུ་བཟོས་བྱས་གཉིད་སད་པའི་བཟོ་འདྲ་བྱས་པ་རེད་ད་གཉིད་སད་ཚར་དུས་ཙམ་པ་ད་རྒྱ་ནག་གི་ཁྲིད་དེ་མ་འོངས་པ་ལ་ཡར་ད། ཉི་ཧོང་གི་དམག་གི་སྟོབས་ཤུགས་འདི་ད་ཆེར་ཆེར་དང་རྒྱ་སྐྱེད་དང་རྒྱུན་གཏན་ཁེབས་རེ་བཏང་པས་ན། གང་ལྟར་རྒྱ་ནག་གིས་ད་དེ་སྔོན་ལ་ཡང་ས་མཚམས་ཀྱི་ར་བ་རྙོག་དྲ་འདི་ཏིག་ཏིག་དོང་ཨ་དང་ཝེ་ནམ་དཀའ་ངལ་ཏིག་ཏིག་ཅིག་ཡོད་རེད་ད་རྒྱ་གར་ད་རྒྱུན་དུ་གོ་ནས་ཡོད་ཡོད་པ་རེད། ངས་བྱས་ན་དེ་ཚོ་ད་རྦད་དེ་ཕྲུ་གུ་རྩེད་མོ་བྱེད་གི་རེད་བསམ་གྱི་འདུག་ཉི་ཧོང་དང་ཁ་གཏད་བཅག་ཡ་དེ་ཡིན་ན། ཉི་ཧོང་ལ་དམག་གི་ནུས་པ་ཡོད་རེད་ཁོ་སྟོབས་ཤུགས་ཡོད་རེད་དེ་ག་ཚང་མ་ཡོད་རེད་ད་དེ་ཡིན་ན་ཅིག་སྙད་དེ་གང་འདྲ། འཛུགས་གི་རེད་བཙུགས་གི་ཡོད་ན་ཕལ་ཆེར་སྟབས་བདེ་ཤོས་བཙུགས་གི་ཡོད་ན་གང་ལྟར་ཞི་ཅིན་ཕིང་གིས་འདས་པའི་ལོ་ཁ་ཤས་ཤིག་ནང་ལོག་ཕྱི་འབྲེལ་སྲིད་བྱུས་དང་དེ་ཚོས་བྱས་པ་རེད་བསམ་ས་རེད་འདུག་བྱས་ཙང་དེ་ཡིན་ན་རྒྱ་ནག་གི་མི་རིགས་རིང་ལུགས་དང་དེ་འདྲས་ཀྱི་བསམ་བློའི་ངོས་ནས་བཤད་པས་ན་དེ་དོན་དངོས་གནས་ནོར་འཁྲུལ་དེ་ད་ཞེ་པོ་ཅིག་ཆེན་པོ་རེད་ད་བྱས་བྱས་ད་ད་རིང་ང་ཚོས་ཨ་ནི་ཕར་སྐྱེལ་སྐྱེལ་བཞིན་ལས་རིམ་ད་ག་མཇུག་སྒྲིལ་གྱི་ཡིན་ང་ཚོ་ལས་རིམ་གསན་པར་ཐུགས་རྗེ་ཆེ་ལས་རིམ་རྗེས་མ་ཟིན་གྱི་མ་ཉེས་ན་པ་ང།